ཐུག་འཕྲད་དུ་འགྲོ་རྒྱུའི་སེམས་ཐག་བཅད། དེ་ལྟར་འོང་བའི་ལམ་བར་དུ་ལག་བཟང་ན་རེ། གྲགས་པ་ནི་ལེགས་ཉེས་དབྱེ་འབྱེད་ལ་ཧ་ཅང་བྱང་བ་ཞིག་ཡིན་སྟབས་དངོས་འབྲེལ་ཁོང་གིས་དགེ་སློང་བསྒྲུབ་རྒྱུའི་ཐག་གཅོད་བྱས་ཡོད་ཚེ་ཁོང་གིས། སློབ་དཔོན་འདི་ནི་ཐུན་མོང་མ་ཡིན་པའི་ཁྱད་ཆོས་ཅན་ཞིག་དང་དེའི་ཐབས་ཚུལ་དེ་ཡང་ཆེས་བླ་ན་མེད་པ་ཞིག་ཡིན་པ་ཐག་གིས་ཆོད་ཅེས་བཤད་པར་དྲི་མེད་ཀྱིས་དེ་ལ་སྐྱོན་བརྗོད་ཀྱི་ལན་བསློགས་ཏེ་བཤད་པ། ཁྱེད་ཀྱིས་དེ་འདྲའི་ཤེས་རྟོགས་མ་བྱེད། གཅིག་བྱས་ན། ཁོ་རང་མགོ་འཐོམས་ཤིང་འཆར་སྣང་སྐྱོན་པོ་རེའི་དབང་གིས་རབ་ཏུ་བྱུང་བ་ཡིན་སྲིད་པས་ཕལ་ཆེར་དེ་འདྲའི་འཚོ་བར་རྒྱུན་རིང་པོ་གནས་ཐུབ་རྒྱུ་མ་རེད་སྙམ། ཟླ་བ་དྲུག་གམ་ཡང་ན་ལོ་ངོ་གཅིག་ཙམ་གྱི་རྗེས། ཁོང་གིས་རབ་ཏུ་བྱུང་བའི་འཚོ་བ་གཡུག་ཀྱང་སྲིད། ཅེས་བཤད་པར་བ་ལང་བདག་གིས། དེ་དག་ཁས་མ་བླངས་པར་སྨྲས་པ། ཁྱེད་གཉིས་ཀྱིས་གྲགས་པའི་སྐོར་ལ་ལྷག་བསམ་རྣམ་དག་གིས་གོ་བ་ལེན་གྱི་མི་འདུག་ཁོ་བོས་ནི་ནམ་ཡིན་ཡང། གྲགས་པ་ཁོང་ཧ་ཅང་གི་བསམ་ཤེས་ཅན་ཞིག་ཏུ་མཐོང་སོང་བས་ན། ངས་བལྟས་ན་ང་རང་ཚོའི་གྲོགས་པོ་ཁོང་ཁྱེད་གཉིས་ཀྱིས་བཤད་པ་ལྟར་ལྷག་བསམ་རྣམ་དག་མིན་པ་ཞིག་མིན་ཡིན་ཚེ་ཁོང་གིས་གཏན་ནས་དེ་ལྟར་གནང་གི་མ་རེད་སྙམ་ཞེས་བཤད། ཁོ་ཚོ་དྲང་སྲོང་ལྟུང་བ་རི་དྭགས་ཀྱི་ནགས་སུ་འབྱོར་ཞིང་གྲོགས་གྲགས་པ་དང་འཕྲད་པར། གྲགས་པས་ཁོ་ཚོ་སངས་རྒྱས་བཅོམ་ལྡན་འདས་ལ་མཚམས་སྦྱོར་ཞུས་ཏེ་བཅོམ་ལྡན་འདས། ངའི་གྲོགས་མཆེད་བཞི་པོ་འདི་དག་ནི། སྐྱེས་བུ་ཚད་དང་ལྡན་པ་རེ་ཡིན་པས་ན་ཁྱེད་ཀྱིས་ཐུགས་བརྩེ་བ་ཆེན་པོས་ཀུན་ནས་བསླངས་ཏེ་ཁོ་ཚོར་ཐར་པའི་ལམ་བསྟན་ནས་མཐོང་རྒྱ་ཞིག་སྐྱེད་པར་མཛད་དུ་གསོལ་ཞེས་ཞུས། བཅོམ་ལྡན་འདས་ཀྱིས་གཞོན་པ་བཞི་པོར་གསུང་གི་གདམས་པ་གནང་ཕྱིར་སར་ཞུགས། དྲི་མེད་ནི་དང་ཐོག་ཧ་ཅང་གི་དོགས་འཆར་ལྡན་པ་ཞིག་ཡིན་ནའང་ཁོས་བཅོམ་ལྡན་འདས་ཀྱི་བཀའ་སློབ་ལ་ཅི་ཙམ་ཉན་པ་དེའི་ཚོད་ཀྱིས་ཡིད་སེམས་མགུ་བར་གྱུར་པས་མཐའ་མ་དེར་ཁོས་གྲོས་མགོ་བཏོན་པ་ཇི་བཞིན་ཁོང་ཚོ་གྲོགས་མཆེད་བཞི་པོས་བཅོམ་ལྡན་འདས་ཀྱི་དྲུང་ནས་པུས་མོའི་ལྷ་ང་སར་བཙུགས་ཏེ། ངེད་ཅག་ལའང་དགེ་སློང་གི་སྡོམ་པ་སྩལ་དུ་གསོལ་ཞེས་གསོལ་བ་བཏབ་པར་བཅོམ་ལྡན་འདས་ཀྱིས་ཁོང་ཚོའི་ཞུ་བ་དེ་དག་ལྷག་བསམ་རྣམ་དག་ཡིན་པར་མཁྱེན་པས། འདུག་ས་དེ་ཉིད་དུ་ཞལ་གྱིས་བཞེས་ཏེ། ཀུན་ཤེས་ཀོའུ་དཱ་ནི་ཡར་ཁོང་ཚོར་གཞི་རིམ་གྱི་སློབ་ཁྲིད་གནང་རྒྱུའི་བཀའ་མངགས་གནང། གྲགས་པ་ལ་གྲོགས་པོ་བརྒྱ་ཕྲག། འགའ་ཡོད་པ་དེ་ཚོས་རིང་པོ་མ་ཐོགས་པར་གྲགས་པ་དང་ཁོང་གི་ཆེས་སེམས་དང་ཉེ་བའི་གྲོགས་པོ་བཞི་པོས་རབ་ཏུ་བྱུང་བའི་གནས་ཚུལ་ཐོས། གྲོགས་པོ་ཚོའི་ཁྲོད་ནས་བརྒྱ་དང་ཉི་ཤུ་ཙམ་ཞིག་ལང་ཚོ་དར་ལ་བབས་པ་དེ་ལོ་ན་ཉི་ཤུ་རྩ་གྲངས་ལ་སླེབས་པ་ཤ་སྟག་ཡིན། ཁོ་ཚོ་ཚང་མ་གྲགས་པའི་སྡོད་ཁང་གི་ཕྱི་རོལ་དུ་འདུ་འཛོམས་ཀྱིས་གྲོས་བསྡུར་བྱས་མཐར། ཉིན་དེའི་ཞོགས་པ་དེ་རང་དུ་ཁོ་ཚོ་དྲང་སྲོང་ལྟུང་བ་རི་དྭགས་ཀྱི་ནགས་སུ་གྲགས་པར། གྲགས་པར་ཐུག་འཕྲད་དུ་འགྲོ་རྒྱུའི་གྲོས་ཐག་བཅད། དགེ་སློང་གྲགས་པ་ལ་ཁོང་གི་གྲོགས་མཆེད་ཚོ་གནས་དེར་སླེབས་པའི་བརྡ་ལན་འབྱོར་བས། ཁོང་གྲོགས་མཆེད་རྣམས་ལ་འཚམས་འདྲིའི་སྣེ་ལེན་བྱེད་དུ་ཡོང་སྟེ་ཁོང་གིས་རབ་ཏུ་འབྱུང་རྒྱུའི། ཐག་གཅོད་ཇི་ལྟར་བྱེད་མིན་སྐོར་གྱི་བཀའ་མོལ་གནང་རྗེས་བཅོམ་ལྡན་འདས་ལ་མཇལ་དུ་ཁྲིད། དེ་ནས་གཞོན་ནུ་དེ་དག་གིས་བཅོམ་ལྡན་འདས་ཀྱི་མཐའ་བསྐོར་ཏེ་སར་བསྡད་པ་ན་ཁོང་གིས་གང་ལ་བརྟེན་ནས་སྡུག་བསྔལ་གྱི་རྒྱུན་གཅོད་ཅིང། ཞི་བ་དང་བདེ་བའི་གོ་འཕང་ལ་འཁྲིད་པར་བྱེད་པའི་ཐར་ལམ་སྐོར་ནས་བཀའ་སློབ་གནང་བར་མ་ཟད། ད་དུང་རང་ཉིད་དགུང་ན་ཆུང་བའི་སྐབས་སུ་ཐར་ལམ་འཚོལ་རྒྱུའི་ཐུགས་ཐག་ཅི་ཅི་ལྟར་བཅད་མིན་དང། ཕྱིས་སུ་ཐབས་ལམ་གང་འདྲ་ཞིག་ལ་བརྟེན་ནས་འཚོལ་ཞིབ་གནང་མིན་སོགས་ཀྱི་སྐོར་ནས་བཀའ་སློབ་གནང་བར། ལོ་གཞོན་བརྒྱ་དང་ཉི་ཤུ་པོ་དེ་དག་ཁོང་གི་བཀའ་སློབ་ཀྱི་ནང་དུ་འཛུལ་བ་ཇི་བཞིན་ཡིད་གཟབ་ཀྱིས་ཉན་པའི་རྗེས་ཐོགས། རྗེས་ཐོགས་དེ་མ་ཐག། དེའི་ཁྲོད་ཀྱི་ན་གཞོན་ལྔ་བཅུ་ཐམ་པས་རབ་བྱུང་བསྒྲུབ་རྒྱུའི་གསོལ་བ་བཏབ། ལྷག་མའི་གྲོགས་མཆེད་བདུན་ཅུ་པོར་ཡང་རབ་བྱུང་བསྒྲུབ་འདོད་ཧ་ཅང་ཆེ་ནའང་ཁོང་ཚོས་རང་ཉིད་ཀྱི་ཕྲུ་གུ་དང་བཟའ་ཟླ་དེ་བཞིན་ཡབ་ཡུམ་སོགས་མདོར་ན། ཕྲག་པར་བབས་པའི་འགན་འཁྲི་དག་འདོར་མ་ཐུབ་པས་བྱ་ཐབས་བྲལ། དེ་ནས་གྲགས་པས་བཅོམ་ལྡན་འདས་ལ་ཁོ་རང་གི་གྲོགས་མཆེད་ལྔ་བཅུ་པོ་དེ་དག་རབ་བྱུང་བསྒྲུབ་རྒྱུའི་གསོལ་བ་བཏབ་པར་བཅོམ་ལྡན་འདས་ཀྱིས་དེ་ལྟར་ཞལ་གྱིས་བཞེས་པས་གྲགས་པ་ལ་དགའ་སྤྲོ་ཚད་མེད་སྐྱེས་ཏེ་ཞུས་པ། བཅོམ་ལྡན་འདས་ཉིད་ཀྱིས་ང་ལ་དགོངས་ཁྲོལ་གནང་ན་ང་སང་ཉིན་བསོད་སྙོམས་སློང་བར་འགྲོ་བའི་སྐབས་དང་བསྟུན་པས་བསྟུན་ནས་ངས་རང་གི་ཕ་མ་གཉིས་ལ་གསར་ཞུགས་ཀྱི་དགེ་འདུན་པ་དེ་ཚོར་ན་བཟའ་དང་ལྷུང་བཟེད་རེ་དབུལ་རྒྱུའི་འདོད་པ་ཡོད་མེད་བཀའ་འདྲི་ཞུ་རྒྱུ་ཡིན། ཞེས་ཞུས། དེ་དུས་དྲང་སྲོང་ལྟུང་བ་རི་དྭགས་ཀྱི་ནགས་ཁྲོད་སུ་ནགས་སུ། སངས་རྒྱས་བཅོམ་ལྡན་འདས་ལ་རྗེས་འཇུག་གི་དགེ་འདུན་པ་གྲངས་དྲུག་ཅུ་ཐམ་པ་བྱུང་ངོ། དེར་བརྟེན་བཅོམ་ལྡན་འདས་ཀྱིས་དགེ་འདུན་པའི་ཚོགས་དེ་དག་ལ། ལམ་སྟོན་བཀའ་བསླབ་གནང་ཕྱིར་གནས་དེར་སླར་ཡང་ཟླ་བ་གསུམ་རིང་དུས་ཡུན། ཕར་འགྱངས་གནང་སྟེ་བཞུགས། དུས་ཡུན་དེ་དག་གི་སྐབས་སུ་སངས་རྒྱས་བཅོམ་ལྡན་འདས་ཀྱིས། སྐྱེས་པ་དང་བུད་མེད་གཉིས་ལས་གྲུབ་པའི་སྐྱེ་བོ་བརྒྱ་ཕྲག་མང་པོ་ཁོང་གི་ཁྱིམ། མང་པོ་ཁོང་གི་ཁྱིམ་པའི་སློབ་མ་རུ་རྗེས་སུ་བཟུང། སངས་རྒྱས་བཅོམ་ལྡན་འདས་ཀྱིས་དགེ་འདུན་པ་དེ་དག་ལ་གཟུགས་ཀྱི་ཕུང་པོ་དང་ཚོར་བའི་ཕུང་པོ། འདུ་ཤེས་ཀྱི་ཕུང་པོ་འདུ་བྱེད་ཀྱི་ཕུང་པོ། རྣམ་པར་ཤེས་པའི་ཕུང་པོ་བཅས་ལ་དམིགས་པའི་སྒྲུབ་པ་ཉམས་ལེན་ཇི་ལྟར་གནང་དགོས་མིན་སོགས་གསུངས་པར་མ་ཟད་ད་དུང་ཁོང་གིས་ཆོས་ཐམས་ཅད་ཀྱི་གཤིས་ལུགས་ནི་རྟེན་ཅིང་འབྲེལ་བར་འབྱུང་བའི་རང་བཞིན་དུ་གནས་པ་ཡིན་པས། རྟེན་འབྲེལ་གྱི་སྐོར་ལ་སྒོམ་སྒྲུབ་གནང་རྒྱུ་དེ་ཆེས་ཤིན་ཏུ་ནས་གལ་འགངས་ཆེ་བ་ཡིན་སྐོར་གྱི་འགྲེལ་བཤད་ཀྱང་གནང། དེ་བཞིན་དངོས་པོ་ཐམས་ཅད་སྐྱེ་བ་དང་འཕེལ་བ་དང། ཉམས་རྒུད་སོགས་ཐམས་ཅད་གཅིག་ལ་གཅིག་བརྟེན་དུ་གནས་ཡོད་པ་མ་གཏོགས་གལ་ཏེ་རྟེན་འབྱུང་གི་རང་བཞིན་དུ་གནས་མེད་ཚེ་ཆོས་གང་ཡང་སྐྱེ་འཕེལ་བྱེད་མི་སྲིད་པ་སོགས་ཀྱི་སྐོར་དང། གཞན་ཡང་ཆོས་གཅིག་གི་ནང་དུ་ཆོས་ཐམས་ཅད་གནས་ཡོད་པ་སོགས་ཀྱི་སྐོར་ལ་བཀའ་སློབ་ཞིབ་རྒྱས་གནང་སྟེ་སྨྲས་པ། རྟེན་ཅིང་འབྲེལ་བར་འབྱུང་བ་ལ་བརྟེན་པའི་སྒོམ་སྒྲུབ་བྱེད་པ་འདི་ནི། སྐྱེ་འཆིའི་སྡུག་བསྔལ་ལས་བསྒྲལ་ཏེ་ཐར་པའི་གོ་འཕང་དུ་འཁྲིད་པར་བྱེད་པའི་སྒོ་ཆེན་ལྟ་བུ་ཡིན། རྒྱུ་མཚན་ནི་རྟེན་འབྲེལ་གྱི་ཆོས་སྐོར་འདི་ལ་འཛམ་གླིང་འདི་འཇིག་རྟེན་བཀོད་པ་པོས་བསྐྲུན་པར་འདོད་པའམ་ཡང་ན་འབྱུང་བཞི་ཁོ་ནར་བརྟེན་ནས་གྲུབ་པར་འདོད་པ་སོགས་མདོར་ན་ལྟ་བ་མཁྲེགས་ཤིང་གུ་དོག་པའི་ལྟ་ཚུལ་མཐའ་དག་གཏོར་ཐུབ་པའི་ནུས་པ་ལྡན། ཞེས་སོགས་གསུངས། བཅོམ་ལྡན་འདས་ཀྱིས་ཁོང་རང་ཉིད་སྐྱབས་སྟོན་པ་པོ་ཡིན་པའི་ཆ་ནས། སོ་སོ་ལ་འགན་འཁྲི་གང་ཡོད་མཁྱེན་གྱི་ཡོད་སྟབས་ཁོང་གིས་དགེ་འདུན་པ་དྲུག་ཅུ་པོ་དྲུག་ཅུ་པོ་དེ་དག་ལ་བྱམས་བརྩེ་ལྡན་པའི་སྤུན་མཆེད་རྒན་པ་ཞིག་གིས་སོ་སོའི་གཅེན་གཅུང་ཚོར་ཇི་ལྟར་ལྟ་རྟོག་བྱས་པ་བཞིན་བྱམས་སྐྱོང་གི་ལམ་སྟོན་གནང། དེ་དང་ཆབས་ཅིག་ཁོང་གིས་འཁོར་ལྔ་སྡེ་བཟང་པོར་ཡང་འགན་འཁྲི་མི་ཉུང་བ་རེ་བཀལ་བ་སྟེ། ཀུན་ཤེས་ཀཽ་ཎྜི་ནྱས། གསར་ཞུགས་ཀྱི་དགེ་འདུན་པ་ཉི་ཤུ་ལ་ལམ་སྟོན་དང་དེ་བཞིན་བཟང་ལྡན་དང་རླངས་པ་མིང་ཅན་རྟ་ཐུལ་བཅས་སོ་སོ་ནས་གསར་ཞུགས་ཀྱི་དགེ་འདུན་པ་བཅུ་རེ་བཅུ་རེ་བཅུ་རེར་ལམ་སྟོན་སློབ་ཁྲིད་གནང་བ་སོགས་ལ་བརྟེན་ནས་དགེ་འདུན་པ་དེ་ཚོའི་ཉམས་རྟོགས་ཀྱི་རིམ་པ་ཡར་རྒྱས་གོང་འཕེལ་དུ་ཕྱིན། བཅོམ་ལྡན་འདས་ཀྱིས་དེ་ལྟའི་གནས་སྟངས་དེ་གཟིགས་པས་དགེ་འདུན་པ་རྣམས་བསྡུ་བསྐོང་གནང་སྟེ་སྨྲས་པ། ལེགས་པར་ཉོན་ཅིག་དགེ་འདུན་པའི་ཚོགས། ང་ཚོར་མཚོན་ན་འཆིང་བྱེད་གང་ཡང་མེད་པར། ཕྱོགས་ཐམས་ཅད་ནས་རང་དབང་ཡིན། ད་ནི་ཁྱེད་ཅག་ཐར་པའི་ལམ་ལ་གོ་རྟོགས་སད་ཟིན་པས་ན། ཁྱེད་ཅག་གིས་ཡིད་ཆེས་བློ་གཏད་ཀྱིས། མུ་མཐུད་ལམ་གྱི་མཇུག་སྐྱོང་མཛོད་ཅིག། དང་རིང། དང་རིང་པོར། མི། མི་ཐོག། ཧོ། འདའ། མཛོད་ཅིག། དང། རིང་པོར་མི་ཐོགས་པར་ཡར་རྒྱས་ཆེན་པོ་འོང་བར་ངེས། དགེ་སློང་དག། དེས་ན་ཁྱེད་ཅག་གིས་དྲང་སྲོང་ལྟུང་བ་རི་དྭགས་ཀྱི་ནགས་འདི་བཞག་སྟེ། ནགས་ཕེབས་འདོད་ནའང་ཕེབས་ཆོག་པའི་རང་དབང་ལྡན་པའི་མི་ཞིག་འགྲོ་སྐྱོད་བྱེད་པ་བཞིན་ཇི་བཞིན་ཁྱེད་ཅག་ཀྱང་གང་སར་རང་དབང་གིས་བྱོན་ཏེ་སྐྱེ་བོ་གཞན་ལ་བྱང་ཆུབ་ཀྱི་ལམ་སྟོན་རྒྱུ་སོགས། སེམས་ཅན་གཞན་ལ་ཞི་བ་དང་བདེ་སྐྱིད་བསྐྲུན་པའི་རྩ་བ་སྟེ་ཐར་པ་དང་ཐམས་ཅད་མཁྱེན་པའི་གོ་འཕང་གི་ས་བོན་འདེབས་དགོས། རྒྱུ་མཚན་ནི། ཐར་པའི་ལམ་འདི། ཐོག་མཐའ་བར་གསུམ་དུ་དགེ་བ་སྟེ་མདོར་ན། རྣམ་པ་དང་བརྗོད་བྱ་སོགས་ཚིག་དོན་གང་ཐད་ནས་ཆེས་ཕུན་སུམ་ཚོགས་པས། ཁྱེད་ཅག་གིས། ཆོས་ཁྱབ་སྤེལ་བྱེད་པ་ལ་བརྟེན་ནས་སེམས་ཅན་གྲངས་ལས་འདས་པར་ཕན་བདེ་བསྐྲུན་ཐུབ། བདག་ཀྱང་མི་འགྱངས་པར་ཤར་ཕྱོགས་སུ་འགྲོ་དགོས་པས་དེར་སོང་ནས་བྱང་ཆུབ་ལྗོན་ཤིང་དང་ལྟེང་རྒྱས་གྲོང་གསེབ་ཀྱི་ཕྲུ་གུ་ཚོར་ཐུག་འཕྲད་བྱས་རྗེས། རྒྱལ་པོའི་ཁབ་ཏུ་ཕྱིན་ནས་ངའི་དམིགས་བསལ་གྱི་གྲོགས་མཆེད་རྒྱལ་པོ་གཟུགས་ཅན་སྙིང་པོར་ཐུག་འཕྲད་བྱེད་དགོས། ཞེས་གསུངས། སངས་རྒྱས་བཅོམ་ལྡན་འདས་ཀྱིས་དེ་ལྟའི་བཀའ་སློབ་གནང་རྗེས། དགེ་འདུན་པ་ཞལ་གྲངས་ཉི་ཤུ་ཙམ་ཞིག་དྲང་སྲོང་ལྟུང་བ་རི་དྭགས་ཀྱི་ནགས་སུ་བཞུགས་པ་མ་གཏོགས། ལྷག་འཕྲོའི་དགེ་འདུན་པ་ཕོན་ཆེན་པོས་ལུས་ལ་ངུར་སྨྲིག་གི་ན་བཟའ་བཞེས་ཤིང་ཕྱག་ཏུ་ལྷུང་བཟེད་ཐོགས་ཏེ་དམ་ཆོས་ཁྱབ་སྤེལ་གྱི་སླད་གནས། སླད་གནས་དེ་ནས་བྱོན་སོང། རིང་པོ་མ་ཐོགས་པར་ཡུལ་གསལ་ལྡན་མ་དང་རྒྱལ་པོའི་ཁབ་ཀྱི་ཡུལ་མི་མང་པོས་ཤཱཀྱའི་རིགས་ཀྱི་རྒྱལ་སྲས་གཞོན་ནུ་དོན་གྲུབ་མངོན་པར་རྫོགས་པ་སངས་རྒྱས་ནས་ཡུལ་ཝཱ་ར་ཎཱ་སིའི་གྲོང་ཁྱེར་གྱི་ཉེ་འདབས་དྲང་སྲོང་ལྟུང་བ་རི་དྭགས་ཀྱི་ནགས་སུ་ཆོས་ཀྱི་འཁོར་ལོ་བསྐོར་གྱི་ཡོད་པ་ཐོས། དེ་བཞིན་ཐར་ལམ་རྙེད་མེད་པའི། རབ་ཏུ་བྱུང་བ་དག་རབ་ཏུ་བྱུང་བ་མང་དག་ཅིག་གིས་ཀྱང་གཏམ་བཟང་འདི་ཐོས་པས་སོ་སོར་བློ་སྤོབས་བསྐྱེད་ཅིང་སྐུལ་མ་ཐེབས་ཏེ་ཕྱོགས་བཞི་མཚམས་བརྒྱད་ནས་དྲང་སྲོང་ལྟུང་བ་རི་དྭགས་ཀྱི་ནགས་སུ་བཅར་ནས་བཅོམ་ལྡན་འདས་ཀྱི་བཀའ་སློབ་ལ་ཉན་རྗེས་མང་པོ་ཞིག་བསྙེན་པར་རྫོགས། དེ་བཞིན་དྲང་སྲོང་ལྟུང་བ་རི་དྭགས་ཀྱི་ནགས་ནས་དམ་ཆོས་སྤེལ་བར་བྱོན་པའི་དགེ་འདུན་པ་རྣམས་ཕྱིར་བྱོན་སྐབས། ཁོ་ཚོས་ཀྱང་རབ་བྱུང་སྒྲུབ་འདོད་ཡོད་པའི་གཞོན་སྐྱེས་མི་ཉུང་བ་ཞིག་ཁྲིད་འོང་བ་སོགས། དུས་ཡུན་ཐུང་ངུའི་ནང་དགེ་འདུན་པའི་ཚོགས་ལ་འཕེལ་རྒྱས་ཆེན་པོ་བྱུང། ཉིན་ཞིག་སངས་རྒྱས་བཅོམ་ལྡན་འདས་ཀྱིས་དྲང་སྲོང་ལྟུང་བ་རི་དྭགས་ཀྱི་ནགས་སུ་དགེ་འདུན་པ་འདུ་འཛོམས་བྱེད་བཅུག་བྱེད་བཅུག་སྟེ་སྨྲས་པ། དགེ་སློང་དག། རབ་ཏུ་དབྱུང་འདོད་ཡོད་པའི་སྐྱེ་བོ་སུ་ཞིག་ཡིན་ཡང་དེ་ཚོ་དྲང་སྲོང་ལྟུང་བ་རི་དྭགས་ཀྱི་ནགས་སུ་ཚུར་ཡོང་དགོས་པའམ་ཡང་ན་དེ་དག་ལ་རེ་རེ་བཞིན་ང་རང་དངོས་ཀྱིས་རབ་བྱུང་བསྒྲུབ་དགོས་པའི་ངེས་པ་མེད་པས། ས་གནས་གང་ཞིག་ནས་རབ་ཏུ་དབྱུང་འདོད་ཡོད་མཁན་དེ་འདྲར་འཕྲད་ཚེ་འདུག་ས་དེ་ག་དེ་ག་ཉིད་དེ། ཁོ་རང་ཚོའི་གྲོགས་མཆེད་དང་ཁྱིམ་མི་ཡོད་སར་རབ་བྱུང་བསྒྲུབས་ན་འགྲིག། ང་ཡང་ཁྱེད་ཅག་དང་འདྲ་བར་རང་དབང་གིས་གང་སར་ལྗོངས་རྒྱུར་འགྲོ་དགོས་སྟབས། དུས་ད་ནས་བཟུང་ཁྱེད་ཅག་དོན་གཉེར་ཆེ་ཞིང་ལྷག་བསམ་རྣམ་དག་གིས་རབ་བྱུང་བསྒྲུབ་འདོད་ཡོད་མཁན་རེར་འཕྲད་ཚེ། ཁྱེད་ཅག་གི་ས་གནས་དེ་ག་རང་ནས་རབ་བྱུང་བསྒྲུབས་ན་འགྲིག་ཅེས་གསུངས་པར། ཀུན་ཤེས་ཀོའུ་ད་ནི་ཡ་ཡར་བཞེངས་ཏེ་ཕྱག་ཟུང་ཐལ་མོ་སྦྱར་ནས་ཞུས་པ། བཅོམ་ལྡན་འདས། ཁྱེད་ཀྱིས་ཁོ་བོ་ཅག་ལ་རབ་བྱུང་ཇི་ལྟར་བསྒྲུབ་དགོས་པའི་སྐོར་གྱི་ཆོ་ག་ཕྱག་ལེན་ཞིག་གནང་བར་ཞུ། དེ་ལྟར་བྱུང་ན་མ་འོངས་པར་ང་ཚོས་ཁོང་རྣམས་རབ་བྱུང་བསྒྲུབ་ཆོག་ཅེས་ཞུས་པར་བཅོམ་ལྡན་འདས་ཀྱིས། དེ་སྔོན་ངས་ཇི་ལྟར་བསྒྲུབས་པ་ལྟར་གྱིས་ཤིག། ཅེས་གསུངས་པར། རྟ་ཐུལ་ཡར་བཞེངས་ཏེ་ཞུས་པ། བཅོམ་ལྡན་འདས། སྐུ་ཉིད་ཀྱི་སྒྲུབ་སྟངས་དེ་ནི་ཆེས་ཁྱད་པར་བ་ཞིག་སྟེ་རྒྱུན་སྲོལ་གྱི་ཆོ་ག་ཕྱག་ལེན་མི་དགོས་པའི་སྒྲུབ་སྟངས་ཤིག་ཡིན་ནའང། ང་ཚོར་ཆོ་ག་ཕྱག་ལེན་གྱི་རྒྱུད་ལུགས་རྒྱུད་ལུགས་ཤིག་ངེས་པར་དགོས་པས་ཕལ་ཆེར་མཆེད་གྲོགས་ཀོའུ་ད་ནི་ཡར། འདིའི་སྐོར་ལ་དགོངས་ཚུལ། ལེགས་པོ་རེ་ཡོད་ངེས། ད་ལྟ་བཅོམ་ལྡན་འདས་འུ་ཅག་དང་ལྷན་དུ་བཞུགས་ཡོད་པས་ཁོང་གིས་ཁྱེད་ཀྱི་དགོངས་ཚུལ་ལ་སྣོན་འཕྲི་འབོར་འཇོག་གནང་གི་རེད། ཅེས་ཀོའུ་ད་ནི་ཡར་ཞུས་པ་ན། ཀོའུ་ད་ནི་ཡ་ཅུང་ཙམ་རིང་ཁུ་སིམ་མེར་བཞུགས་ཏེ་ཞུས་པ། བཅོམ་ལྡན་འདས། ངའི་བསམ་ཚུལ་བྱས་ན། རིམ་པ་དང་པོ་དེར་རབ་བྱུང་བསྒྲུབ་འདོད་ཡོད་པའི་བསྒྲུབ་བྱ་དེར་སྐྲ་དང་ཁ་སྤུ་བྲེག་ཏུ་འཇུག་དགོས་ཤིང་དེ་ནས་ངུར་སྨྲིག་གི་ན་བཟའ་གྱོན་སྟངས་སོགས་སྤྱོད་ལམ་སྐོར་ལ་ལམ་སྟོན་གནང་དགོས། ན་བཟའ་གྱོན་བསྒྲུབ་པའི་རྗེས། ན་བཟའ་གྱོན་གྲུབ་པའི་རྗེས་ཐོགས་སུ་ཆར་ཅན་གྱི་སྤྱོད་ལམ་བཞིན་དཔུང་པ་གཡས་པ། ཕྱིར་སྟོན་ཞིང་སྡོམ་པ་གནང་མཁན་གྱི་དགེ་སློང་དེའི་མདུན་ནས་པུས་མོའི་ལྷ་ང་ས་ལ་བཙུགས་ཏེ་འདུག་དགོས། སྡོམ་པ་གནང་མཁན་གྱི་དགེ་སློང་ཁོང་ནི་སྐབས་དེ་དུས་སངས་རྒྱས་བཅོམ་ལྡན་འདས་ཀྱི་སྐུ་ཚབ་ཏུ་གྱུར་ཡོད་སྟབས། ཁོང་གི་མདུན་ནས་པུས་མོའི་ལྷ་ང་ས་ལ་འཛུགས་རྒྱུ་དེ། ཆེས་ཤིན་ཏུ་ནས་འོས་ཤིང་འཚམས་པའི་འགྲོ་ལུགས་ཤིག་རེད། དེ་ནས་སྡོམ་པ་ཞུ་བའི་བསྒྲུབ་བྱ་དེས་ལག་ཟུང་གིས་མེ་ཏོག་པད་མའི་ཐེའུ་ཇི་བཞིན་ཐལ་མོ་སྦྱར་ཏེ་གཤམ་གྱི་ཚིག་འདི་དག་ཐེངས་གསུམ་ལ་སྐྱོར་དགོས། བརྗོད་ཚིག་ནི། ཚེ་འདིར་ང་ལ་ཐར་པའི་ལམ་སྣ་སྟོན་པ་པོ་ཐུབ་པ་སངས་རྒྱས་བཅོམ་ལྡན་འདས་ལ་སྐྱབས་སུ་མཆིའོ། མཁྱེན་དང་བརྩེ་བའི་བདག་ཉིད་དམ་པའི་ཆོས་ལ་སྐྱབས་སུ་མཆིའོ། ཐུགས་མཐུན་ཁྲིམས་གཙང་དང། དྲན་ཤེས་ལ་གནས་པའི་དགེ་འདུན་པའི་ཚོགས་ལ་སྐྱབས་སུ་མཆིའོ་ཞེས་སོགས་སྐྱབས་འགྲོ་ལན་གསུམ་གྱི་བར་དུ་རྗེས་ཟློས་བྱས་གྲུབ་པ་ན་བསྒྲུབ་བྱ་དེ། བཅོམ་ལྡན་འདས་ཀྱི་དགེ་འདུན་པའི་ཁོངས་སུ་ཚུད་པར་ཆ་འཇོག་བྱེད་དགོས། འོན་ཀྱང་ངའི་བསམ་ཚུལ་འདི། འདི་འཐུས། འདི་འཐུས་སྒོ་ཚང་བ་ཞིག་མེད་པས་བཅོམ་ལྡན་འདས་ཀྱིས་དེ་ལ་སྣོན་འཕྲི་འདོར་འཇོག་གནང་བར་ཞུ། ཞེས་ཞུས་པར་བཅོམ་ལྡན་འདས་ཀྱིས་སྨྲས་པ། ཀཽཎྜི་ནྱ་ཁྱེད་ཀྱི་དགོངས་ཚུལ་འདི་ཧ་ཅང་ཡག་པོ་འདུག་སྤྱིར་ན་བསྒྲུབ་བྱ་ཞིག་རབ་བྱུང་བསྒྲུབ་པར་བསྒྲུབ་བྱ་དེས་སྡོམ་པ་གནང་མཁན་གྱི་དགེ་སློང་དེའི་མདུན་ནས་པུས་མོའི་ལྷ་ང་ས་ལ་བཙུགས་ཏེ་སྐྱབས་འགྲོ་ལན་གསུམ་བྱེད་རྒྱུའི་ཆོ་ག་འདིས་མི་འགྲིག་པ་གང་ཡང་མེད། ཅེས་གསུངས་པས་བཅོམ་ལྡན་འདས་ཀྱི་གཏན་འབེབས་དེར། དགེ་འདུན་པའི་ཚོགས་ཧ་ཅང་མཉེས་པོ་བྱུང། ཉིན་ཤས་རྗེས་སུ་སངས་རྒྱས་བཅོམ་ལྡན་འདས་ཀྱིས་ངུར་སྨྲིག་གི་ན་བཟའ་བཞེས་ཤིང་ཕྱག་ཏུ་ལྷུང་བཟེད་ཐོགས་ཏེ་དྲང་སྲོང་ལྟུང་བ་རི་དྭགས་ཀྱི་ནགས་ནས་ཕེབས་ཐོན་གནང། ཉིན་དེའི་ཞོགས་པ་ནི་སྤྱིར་བཏང་མིན་པའི་ཉིན་མོ་ཞིག་སྟེ་ཆེས་མཛེས་ཤིང་ཡིད་དུ་འོང་བའི་ཞོགས་པ་ཞིག་རེད། དེ་ལྟར་ཁོང་ཆུ་མོ་གངྒཱ་བརྒྱུད་དེ་ཡུལ་དབུས་འགྱུར་འཆང་གི་ཕྱོགས་སུ་ཞལ་གཏད་ནས་བྱོན་སོང་ངོ།